ས་དེ་ལྟ་བུ་བྱུང་བ་ཡིན་ན་དྲུང་དུ་ཉེར་འགྲོ་མི་འགྱུར་བ་སོ་སོའི་དྲུང་དུ་ཡིན་ན་སུ་གང་ཅིག་ཡོང་གི་མ་རེད་དེ་ལྟ་བུར་ནི་འགྱུར་བར་འོང། ལུས་འདི་གཅིག་པུ་བྱུང་བ་ཡང་ལྷན་ཅིག་སྐྱེས་པའི་ཤ་རུས་དག་ཞིག་སྟེ་སོ་སོར་འགྱེས་འགྱུར་ན་མཛའ་བ་གཞན་ལྟ། ཅི་ཞིག་སྨོས་ཟེར་ད། སོ་སོ་གཅིག་པོ་བྱས་ནས་བསྡད་ནས། སུ་གང་གིས་རང་ལ་རོགས་བྱེད་མཁན་མེད་པ། སོ་སོ་རང་ལ་བདུད་པོ་གཏོང་མཁན་མེད་པ་དེ་འདྲ་བྱས་པ་དེ་སེམས་སྐྱོ་དགོས་ཡོད་མ་རེད། སེམས་སྐྱོ་དགོས་མེད་པ་དེ་ག་རེ་རེད་ཟེར་ན་ང་རང་ཚོ།

ན་ཡའི་སྡུག་བསྔལ་མྱོང་བ་དེ་བས་སམ་རང་གཅིག་པུ་ཡིས་སྡུག་བསྔལ་མྱོང་བ་མ་གཏོགས་དགའ་པོ་ཉེ་པོ་སྲོག་ལས་ཐོབ་པ་བས་རང་གི་སྲོག་གཅིག་པ་ཡིན་པ་དེ་འདྲ་ཡོད་པ་ཡིན་ནས། སྲོག་གཅིག་ཡིད་བསམ་གཅིག་དེ་འདྲ་ཡོད་པ་ཡིན་ནས་སྡུག་བསྔལ་མྱོང་རོགས་བྱེད་ཡ་ཡོང་མི་སྲིད། བགོ་བཤའ་རྒྱག་ཡ་ཡོད་མ་རེད་གླ་ཁོ་མྱོང་རོགས་བྱེད་མི་རང་གཅིག་པུ་མྱོང་དགོས་རེད་བ། རྒས་ཡའི་སྡུག་བསྔལ་མྱོང་བ་དེ་བས་སམ་རང་གཅིག་པུ་མྱོང་དགོས་རེད་བ། ཐ་མ་འཆི་བའི་སྡུག་བསྔལ་མྱོང་བ་དེ་བས་སམ་གྲོགས་པོ་སྟོང་ཕྲག་མང་པོ་ཡོད་པ་དང་ཕྲུ་གུ་སྟོང་ཕྲག་མང་པོ་ཡོད་པ། དགའ་པོ་ཉེ་པོ་སྟོང་ཕྲག་མང་པོ་ཡོད་པ་ཡིན་ན་མི་གཅིག་གིས་འཆི་བའི།

མཉམ་དུ་བྱས་ནས་གྲོགས་པོ་དགའ་པོ་ཉེ་པོ་དང་མཉམ་དུ་ཡོང་ཡོང་ཡ་ཡོད་མ་རེད། ཤི་ཡ་གཉིས་ཀ་དེ་རང་གཅིག་པུ་ཤི་གི་རེད་མ་གཏོགས་མཉམ་དུ་བྱས་ནས་མི་ཡི་མ་ཤི་ཡ་ཡོད་མ་འཆི་ནའང་དེ་ཉིད་གཅིག་འཆི་སྟེ། སྡུག་བསྔལ་སྐལ་གཞན་མི་ལེན་ན་ཟེར་སྡུག་བསྔལ་གྱི་སྐལ་བ་དེ་ཡིན་ན་སུས་གང་གིས་ལེན་མཁན་ཡོང་མ་རེད་ལེན་དགོས་སོང་ན་ལེན་ཐུབ་ཡོད་མ་རེད། ཁོ་ཡི་དོན་དུ། ཁོ་ཡི་དོན་དུ་སོ་སོ་སྡིག་པ་མི་དགེ་བ་བསགས་བྱས་ནས། སྡིག་པ་མི་དགེ་བའི་འབྲས་བུ་སྡུག་བསྔལ་དེ་རང་གིས་མྱོང་དགོས་རེད་བ། རང་གིས་མྱོང་དགོས་རེད་འབྲས་བུ་ཁོ་གིས་ལོངས་སྤྱོད་རེད་བ་འབྲས་བུ་ཁོ་ཡི་ལོངས་སྤྱོད་ཡོད་ས་ང་ཡི་ལོངས་སྤྱོད་བྱེད་མཁན་དེ་ཁོ་ཡི། ངའི་ལོངས་སྤྱོད་ཡོད་དེའི་དོན་དུ་སྡུག་སྡིག་པ་བསགས་བྱས་ནས་ཁོ་ད་ལྟ་སྡུག་བསྔལ་མང་པོ་མྱོང་ཤག་ཁོ་ང་ཡི་དོན་དུ་སྡུག་བསྔལ་མྱོང་པར་ང་དེ་ཡི་སྡུག་བསྔལ་དེ་མྱོང་ཡ་འགྲོ་གི་ཟེར་ཡོད་མ་རེད། དཔེར་ན་ཕ་མ་ཡིན་ན་ཕྲུ་གུ་ཡི་དོན་དུ་སྡིག་པ་མང་པོ་ཞིག་བསགས་བྱས་ནས་ཕ་མ་དམྱལ་བ་མྱོང་བ་དེ་ཡིན་ན་ཨ་ནི་ཕྲུ་གུ་དེ་གི་སྡུག་བསྔལ་བགོ་བཤའ་བརྒྱབ་བྱས་ནས་ཁོ་ཡི་སྡུག་བསྔལ་དེ་ཕྱེད་ཀ་ཙམ་ཅིག་ང་མྱོང་བཅུག་རོགས་བྱེད་ཟེར་ནས་བགོ་བཤའ་རྒྱག་ཡ་རྩ་བ་ནས་ཡོད་མ་རེད་བ། གེགས་བྱེད་མཛའ་བས་ཅི་ཞིག་བྱ། ལམ་དག་ཏུ་ནི་ཞུགས་པ་རྣམས་ཇི་ལྟར་གནས་ནི་འཛིན་བྱེད་ལྟར་ཟེར་ད་ལམ་དུ་ཞུགས་པ་དེ་དེ་ཡིན་མ་རེད་བ། ཐག་རིང་གི་འགྲུལ་པ་ལ་སོགས་པ་དེ་ཚོས་ཡང་ནི་དོ་དགོང་གནས་ཚང་ཅིག་གཡར་བ་ཡིན་ན་དོ་དགོང་གནས་ཚང་རེད་བསམ་ཡ་མ་གཏོགས་ཞུས་པ་དེ་རྣམས་ལ་ཆགས་སྲེད་ཅིག་བྱས་ནས་ང་ཡི་གནས་ཡིན་ང་ཡུན་རིང་པོ་བསྡད་ཡ་ཡིན་གསུངས་སོ་རེ་མ་ཆུ་རྩ་བ་ནས་དྲན་གྱི་ཡོད་མ་རེད་བ། ཐག་རིང་པོ་འགྲོ་མཁན་མི་ཅིག་ཡིན་ན།

དེ་ལས་དེ་ནི་མ་བཏེག་པ་དེ་སྲིད་དུ་ནི་ནགས་སུ་སོང་ཟེར། འཇིག་རྟེན་ཐམས་ཅད་རང་ལ་གདུང་བཞིན་དུ་ཟེར་དེ་དག་སེམས་གདུང་ཆེན་པོ་ཡོད་པ་སོ་སོ་དང་གདུང་སེམས་མཉམ་སྐྱེད་མཉམ་དུ་བྱེད་དོ་ཀྱེ། དེ་འདྲ་མང་པོ་ཡོད་པ་ཡིན་ནས། དེ་འདྲ་སོ་སོ་ལ་ཆགས་པ་དང་དཔེར་ན་ཕ་མ་ཡིན་ན་རང་གི་ཕྲུ་གུ་དེ་དག་མང་པོ་ཡོད་པ་ཡིན་ན། ཕ་མ་གཅིག་དང་འགྲོ་འདྲུག་བྱས་ཏེ་ཕྲུ་གུ་མང་པོ་ཁྱེད་མ་འགྲོ་རོགས་བྱེད་ཟེར་ནས་མི་གཏོང། ད་ནི་མིག་ཆུ་བཏོན་པ་ལ་སོགས་པ་དེ་འདྲ་ཡོང་གི་རེད་བ། ཡང་དཔེ་དཔེ་འཇག་བཙན་པོ་ཡོད་པ་དེ་འདྲ་ཡིན་ན་ཐག་རིང་པོ་འགྲོ་དགོས་ཀྱང་དཔེ་དཔེ་འཇག་དེ་ཚོ་ཡོད་ནི། དེའི་གནས་སྐབས་ལ་བབ་སྲིད་ལ་སྡུག་བསྔལ་ཆེན་པོ་ཞེ་དྲག་ཅིག་བྱས་ནས་ཁ་བྲལ་མ་ཐུབ་ཡོད་ཀྱི་དེ་འདྲ་སྡུག་བསྔལ་དེ་འདྲ་མང་པོ་ཡོང་གི་རེད་བ། དེ་འདྲ་ཡོད་པ་ཡིན་ནའི་ནང་ཤེས་ཚུལ་ན། ཁོ་ཚོ་ལ་དབང་མེད་པར་བྱས་ན་འགྲོ་དགོས་ཀྱི་པ་རེད་བསམ་སོ་རེམ་བྱས་ཀྱི་ནས། ནས། ཅི་ག་ན་ཅིག་གི་སྡུག་བསྔལ་ལ་སོགས་པ་དེ་ཚོ་རང་ཐོག་ལ་མ་ཡོང་གོང་དུ་དེ་དག་དང་ཁ་བྲལ་ན་ཡག་ཤོས་དེ་རེད། ད་ནང་བཤད་ཟིན་ན་ཁ་བྲལ་ནི་བྲལ་གྱི་རེད། ནས། སྡུག་བསྔལ་མང་པོ་ཅིག་བསགས་ནས་ཁ་བྲལ་ནས་ཐོག་མ་ཉིད་ནས་མ་ཤི་གོང་ནས་གསོན་བྲལ་བྱས་ན་ཡག་ཡོད་རེད། ཤི་བྲལ་མ་བྱས་ཀྱི་ནས་གསོན་བྲལ་བྱས་ན་ཡག་ཡོད་རེད་ཟེར་དེ་ཡིན་པ་རེད། ཇི་སྲིད་སྐྱེས་བུ་བཞི་ཡིས་ནི།

སྔ་ནས་ནི་ཤི་བ་དང་འདྲ་བར་རྩིས་བྱའི་ཚུལ་གྱིས་ནི་བསྡད་པ་ཡིན་ན། ཤི་ནའང་མྱ་ངན་བྱེད་པ་མེད། ཤི་ཉིན་ཁ་དེ་དེ་ནི་མྱ་ངན་བྱེད་པ་མེད་ཙང་རང་ལ་དཔེ་སྐྱིད་པོ་ཞེ་དྲག་ཡོད་རེད། དགའ་པོ་ཉེ་པོ་དང་ཕ་མ་སྤུན་ཀྱག་དང་ཉེ་ཚན་དེ་ཚོ་དཔེ་མང་པོ་ཅིག་དང་མཉམ་དུ་འགྲོགས་ནས་བསྡད་པ་ཡིན་ན་ཤི་ཉིན་ཁ་དེ་མྱ་ངན་བྱེད་པ་མང་པོ་ཞེ་དྲག་ཡོད་མོད། མྱ་ངན་བྱེད་པ་མང་པོ་ཡོད་ཙང་རང་ལ། དེ་ཚོ་གིས་མྱ་ངན་བྱེད་ཚུལ་བྱེད།

དེ་ལས་ཀྱང་སྔ་བ་སྔ་མ་ནས་ཤི་བ་དང་འདྲ་བར་རྩིས་བྱས་ནས་དེ་དག་ཚོ་ཐམས་ཅད་དང་ཁ་བྲལ་ནས་ཤི་བ་དང་འདྲ་འདྲ་བྱས་ནས་དེ་དག་ལ་མིག་མ་ལྟ་བྱས་ནས་བསྡད་པ་ཡིན་ན་ཨ་ནས་ཤི་ཉིན་ཁ་དེ་མྱ་ངན་བྱེད་པ་ཡང་ཡོད་མ་རེད་ཤི་ན་མྱ་ངན་བྱེད་པ་མེད། དྲུང་ན་འཁོད་པ་སུ་དག་ཀྱང་མྱ་ངན་གནོད་པ་བྱེད་མེད་པས་སོ་སོའི་དྲུང་ན་ཡོད་མཁན་གྱི་མི་སུ་འདྲ་ཞིག་གིས་ཡིན་ན་ཡང་སོ་སོ་ལ་ནི་གནོད་པ་བྱེད་མཁན་རྩ་ནས་ཡོད་མ་རེད། ཕེ་རོ་རྒྱག་མཁན་ཙམ་ཡང་ཡོད་མ་རེད།

ཆུ་གཙང་མ་དེ་འདྲ་ཡོད་ཁེ། མེ་ཏོག་གི་པང་ལ་སོགས་པ་སོགས་ཡོད་ཁེ། དེ་འདྲའི་དེ་ནི་ཀ་ལི་ཤི་ཏྲ་རྒྱལ་པོ་མོ་འཁོར་གྱིས། དེ་ནི་ཁོང་ཁྲོ་སློང་ཁེ་མེད་པ། སྐྱེས་བུ་ཤི་ཏྲ་ཡོད་ཁེ་གནས་དེ་འདྲ་ཅིག་ན་འདས་མ་བཞག་ན་ག་རེ་ཞིག་བོ་རེད་བསད་ཟེར་མི་འགྱུར། ན་ཚ་ཚིག་སྐྱོང་བདེ་བྱེད་ཀྱིས། དབྱེ་བ་ཐམས་ཅད་ཞི་བྱེད་པ། རང་གི་ལུས་ཚད་ལ་སོགས་པ་སོགས་དབྱེ་བ་བྱས་ཙང་གི་ཚང་མ་ཐམས་ཅད་ལ་ཕར་ཞི་བར་བྱས་ནས་བདག་ཉིད་སྐྱིད་པོ་གནས་པར་བྱ། རང་སྐྱིད་པོ་བྱས་ནས་ནི་གནས་བདེ་བས་ཡིན། ད་ལྟ་ཉིད་ནས་བདེ་བ་རེད།

བསམ་བློ་རྩ་ནས་མ་བཏང་བ་གཅིག་བྱས་ནས་དེ་ནས་འཇིགས་པ་ལ་ཡང་བདག་ཞུགས་ཤིང་འཇིགས་སྐྲག་ཆེན་པོ་གང་འདྲ་ཞིག་ཡོད་པ་ཡིན་ན་བདག་དེ་ཉིད་ལ་ཞུགས་ནས་རྫས་ཀྱང་ཟད་པར་བྱས་གྱུར་ཏེ་ཟེར་རང་གི་རྫས་དཔེར་ན་རྒྱུ་ཅ་ལག་ལ་སོགས་པ་དེ་ཚོ་བླུགས་བཏང་ནས་དཔེར་ན་སོ་སོའི་རྒྱུ་ཅ་ལག་ཡོངས་སུ་རྫོགས་པ་གང་ག་དཔེར་ན་ཕར་བླུགས་བཏང་བྱས་ནས་མེད་པར་བཟོས་ན་ཡང་ད་ལྟ་ཟེར་ན་མེད་པར་བྱས་ནས་དེ་འདྲ་བྱེད་དགོས་རེད་ཟེར་གང་ལ་ཡོངས་སུ་འཁྱུད་པས་ན་མཆོག་ཏུ་དགའ་འགྱུར་དེ་དག་ཉིད་ཀེང་རུས་ཉིད་ཡིན་གཞན་མིན་ན།

དྲི་ཞིམ་པོ་བྱུགས་པ། ཨོ་དེ་འདྲ་ཟེར་གྱི་མེད་རུས་གོང་ཉིད་དུ་མཐོང་ནས་ནི་མི་འགུལ་ཡང་ནི་ཁྱོད་སྐྲག་ན་རོ་ལངས་བཞིན་དུ་འགའ་ཡིས་ཀྱང་བསྐྱོད་པར་གྱུར་ན་ཅིས་མི་འཇིགས། རུས་གོང་ཉིད་དུ་མཐོང་ནས་ནི་མི་འགུལ་བ་དེ་ཡང་ཁྱོད་སྐྲག་གི་ཡོད་ན་རོ་ལངས་ནང་བཞིན་དུ་ནི་བསྐྱོད་པར་གྱུར་སོང་ན་མི་འཇིགས་ཡག་དེ་རྒྱུ་མཚན་གང་རེད། གང་ལ་གཡོགས་ཀྱང་འདི་ཆགས་པ་དེ་མ་གཡོགས་ན་ཅིས་མི་འདོད། གོས་མིན་པ་ཅིག་གོས་གཡོགས་པ་དེའི་ཟིན་ན་ཆགས་པ་སྐྱེ་གི་འདུག་ན་གོས་མ་གཡོགས་པ་དེའི་ཟིན་ན་ཆགས་པ་མ་སྐྱེ་བ་ག་རེ་བྱེད་ག། དེ་ལ་དགོས་པ་མེད་ན་ནི་གཡོགས་པ་ལ་ནི་ཅི་ཕྱིར།